ལའོ། ད་ངས་སྒྲུང་ཅིག་བཤད་ཀྱི་ཡིན། ཕྱུ་པ་ལྗང་ཁུ་རིམ་པ་གཉིས་པ་ཤེས་རིག་ལས་ཁུངས་ཀྱིས་པར་སྐྲུན་དང་འགྲེམ་སྤེལ་ཞུས། ཀུན་དགའ་པཱ་ལགས་མེ་ཏོག་ཚོང་པ། ད་འདི་དེ་ཚོ་མི་གལ་ཆེ་ཤོས་བཞི་ཡིན་ས་རེད། ད་ངས་གིས་འགོ་འཛུགས་ཀྱི་ཡིན་རྣམ་པ་ཚོ། ཕྱུ་པ་ལྗང་ཁུ། ལོ་གསར་སླེབས་པ་ལ་ཉི་མ་གཉིས་ལས་མེད། ཀུན་དགའ་དང་མེ་ཏོག་པཱ་ལགས་དང་མཉམ་དུ་ཁྲོམ་ལ་ཕྱིན། ད་ལོ་གསར་སླེབས་པ་ལ་ཉི་མ་གཉིས་མ་གཏོགས་ལྷག་མེད་ས་རེད་པ། ཨ་ནེ་འོ་འདི་ཁོ་ཚོ་ཁྲོམ་ལ་གཅིག་འགྲོ་འདུག་པ་ག་རེ་བྱེད་ག་འགྲོ་ཡིན་ན་གཅིག་ལྟ་འོ་རེད་པ། ཁོང་ཚོ་ཚོང་ཁང་ཆེན་པོ་ཞིག་གི་ནང་ལ་འཛུལ་བ་རེད། ཁོང་ཚོ་ལོ་གསར་གྱི་ཆེད་དུ་ཟབ་སྤྲོས་ཉོས་ནས་འོ་ད་ན་རུ་སྡོད་ཟབ་སྤྲོས་ཉོ་འདོད་བྱས། ད་ཁོང་ཚོ་ཚང་མ་ཚོང་ཁང་ཆེན་པོ་གཅིག་ནང་ལ་འགྲོ་རེད་ལགས། ཁོང་ཚོ་ཚང་མ་ལོ་གསར་གྱི་ཆེད་དུ་ཟབ་སྤྲོས་ཟབ་སྤྲོས་ལབ་ན་ཨེ་འདྲའི་གོས་ལོག་ཨེ་འདྲའི་ཟླ་འོང་ཨེ་འདྲའི་གྲོ་ཨེ་འདྲའི་ཉོ་ཨེ་འདྲའི་ཡོད་རེད།

དེ་མོ་ལ་ཧ་ཅང་གི་རིང་དྲགས་པ་རེད། ཨ་ནེ་འོ་འདིའི་རྗེས་ལ་ག་རེ་བྱས་ཤག་ཅིག་ལྟ་དགོས་ཚོང་པས་ཕྱུ་པ་སྔོན་པོ་ཞིག་བཏོན་པ་རེད། ཕྱུ་པ་སྔོན་པོ་དེ་ལ་ཡང་མོས་དགའ་པོ་མ་བྱས། ད་མོ་ཡང་ཚོང་ཁང་གཞན་པ་ཅིག་ལ་འགྲོ་འདུག།

ད་ག་རེ་བྱས་ཤག་ཅིག་ལྟ་དགོས་ཅོག་རྩེའི་སྒང་ལ་རྔན་པའི་ཤོག་སྒམ་ཞིག་ཡོད་པ་མཐོང། དེ་མེ་ཏོག་གི་ཨ་ཞང་གིས་བསྐུར་པ་རེད། ད་མེ་ཏོག་ནང་ལ་སླེབས་ནས་སེམས་སྐྱོ་འདུག་ཨ་ག་ཅི་ལབ་ན་ཕྱུ་པ་ལྗང་ཁུ་མོ་རང་ཆེད་དུ་རག་ཡོད་མ་རེད་ལོ་གསར་ཆེད་དུ། ཨ་ནེ་མོ་རང་སེམས་སྐྱོ་འདུག་ད་ནང་ལ་ལོག་ནས་ཅོག་རྩེ་སྒང་ལ་མོ་ཡིས་ཤོག་སྒམ་ཅིག་མཐོང་ད་ཤོག་སྒམ་དེ་ནི་མེ་ཏོག་གི། ཨ་ཞང་གིས་བསྐུར་རེད། མེ་ཏོག་གིས་ཤོག་སྒམ་དེ་ཁ་ཕྱེ་བ་རེད། དེའི་ནང་ལ་ཕྱུ་པ་ལྗང་ཁུ་སྙིང་རྗེ་པོ་ཞིག་ཡོད་ལགས། དེ་ཕྱུ་པ་ལྗང་ཁུ་སྙིང་རྗེ་མོ་ཅིག་ཡོད་རེད་ལགས། དེ་བྱས་ནས་ཤོག་སྒམ་དེ་ནང་ལོགས་ལ་ཁ་འབྱེད་དུས་ག་སོང་ཨ་ནི་འོ་འདིའི་རྗེས་ལ་ག་རེ་བྱས་ཅིག་ལྟོས། ཕྱུ་པ་དེ་མེ་ཏོག་གིས་གོན་པ་རེད།